རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་བཟང། ད་དེ་རིང་དེ་རྐྱེན་ཟློག་སྨོན་ལམ་ཆེན་མོའི་གི་ཉི་མ་དྲུག་པ་དེ་ཆགས་བསྡད་ཡོད་པ་རེད། ད་དེ་རིང་དེ་ལྷན་རྒྱས་ཚོ་དང་མཉམ་དུ་གསུང་ཡག་གི་ཞལ་འདོན་འདི་སྒྲོལ་བསྟོད་ཕྱག་འཚལ་ཉེར་གཅིག་གི་བསྟོད་པ་དང། དེ་ནས་གུ་རུའི་གསོལ་འདེབས་བར་ཆད་ལམ་སེལ་དང་བསམ་པ་ལྷུན་གྲུབ། ཨ་ད་དེ་ཚོ་འདོན་ཡག་ཡིན་པ་རེད། སྤྱི་བཏང་རྗེ་བཙུན་སྒྲོལ་མའི་གི་ཆོས་སྐོར་འདི་གནའ་སྔ་མོ་ནས་ཅིག་རྒྱ་གར་འཕགས་པའི་ཡུལ་ལ་ཡ་དར་ཁྱབ་ཆེན་པོ་ཡོད་པ་ཡིན་པ་རེད། དཔེར་ན་ཅིག་ནཱ་ལེནྡྲ་དང་རྡོ་རྗེ་གདན་ལ་སོགས་པའི་ཀྱི་ནང་པའི་ཀྱི་གནས་ས་གལ་ཆེན་ཐམས་ཅད་ལ་ཡ་རྗེ་བཙུན་སྒྲོལ་མའི་གི་སྐུ་བརྙན་རྙིང་པ་མང་པོ་དུས་ད་ལྟ་ཡིན་ན་ཡང་མཇལ་ཡག་ཡོད་པ་ཅིག་དང་ཨང་གཅིག་སྐབས་དེ་དུས་ས་གནས་གཅིག་རྒྱ་གར་ལ་ཡང་གཅིག་ཐེག་པ་ཆེ་ཆུང་གི་དབྱེ་བ་མེད་པ་གཅིག་ཚང་མས་རྗེ་བཙུན་སྒྲོལ་མ་ལ་ཡང་དད་གུས་ཆེན་པོ་ཞུ་ཡ་གཅིག་གི་རྣམ་པ་འདྲ་པོ་གཅིག་ཡོད་པ་ཡིན་པ་རེད། ད་བོད་ལ་མཚོན་པ་ཡིན་ན་གཙོ་བོ་གཅིག་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤའི་གི་ཡི་དམ་དེ་རྗེ་བཙུན་སྒྲོལ་མ་ཡིན་པ་དང། ཁོང་དང་པོ་བོད་ལ་ཡར་ཅིག་ཕེབས་འདོད་རུ་ཞེ་དྲག་མེད་པ་ཡིན་ནའང་སྒྲོལ་མས་ཀྱིས་ལུང་བསྟན་གནང་བྱས་ཨེ་ནས་བོད་ལ་ཡར་ཅིག་ཕེབས་དགོས་ཚུལ་གསུངས་པ་ལ་བརྟེན་བྱས་ནས་ཨེ་ནས་བོད་ལ་ཕེབས་རྒྱུའི་གི་ཐུགས་ཐག་བཅད་པ་རེད་བྱས་བྱས་ད་ཇོ་བོ་རྗེའི་རྣམ་ཐར་དེ་ཚོའི་ནང་ལོགས་ལ་ཡང་འཁོད་བསྡད་ཡོད་རེད། དེ་བཞིན་དུ་གཅིག་བཀའ་གདམས་ལྷ་བཞིའི་གི་ནང་ལོགས་ལ་ཡང། བར་ཆད་སེལ་བའི་ལྷ་རྗེ་བཙུན་སྒྲོལ་མ་བྱས་བྱས། ད་གང་ལྟར་བཀའ་གདམས་པའི་གི་ཡི་དམ་གཙོ་བོ་འདྲ་པོ་གཅིག་ལ་ཡང་ངོས་འཛིན་གནང་གི་ཡོད་རེད། ཨན་དེ་བཞིན་དུ་གཅིག་སྒྲོལ་དཀར་གི་བརྒྱུད་པ་དེ་ཡང་གཙོ་བོ་གཅིག་བཀའ་གདམས་པ་ལ་ཡང་ཐུག་ཡོད་པ་འདྲ་པོ་གཅིག་ཆགས་བསྡད་ཡོད་རེད། མདོར་ན་གཅིག་བོད་ཀྱི་ཆོས་བརྒྱུད་རིས་མེད་ཀྱི་བླ་མ་མང་པོའི་གི་ཨ་ནི་སྒྲོལ་མ་འདི་ལྷག་པའི་ལྷ་ལ་ཡ། འཛིན་པ་དང་ད་ག་ནང་བཞིན་དམིགས་བསལ་དུ་རྒྱལ་དབང་ཀརྨ་པའི་སྐུ་འཕྲེང་རིམ་བྱོན་མང་པོས་ཀྱང། སྒྲོལ་མ། ཡི་དམ་གྱི་ལྷ་ལ་ཡ། ཅིག་བརྩི་གནང་བ་འདྲ་པོ་དེ་འདྲའི་གི། རྣམ་ཐར་ཡོད་པ་ཡིན་པ་རེད། ལྷག་པར་དུ། སྒྲོལ་མའི་བསྟོད་པ་ཕྱག་འཚལ་ཉེར་གཅིག་འདི། བོད་ལ་ཡ་གཅིག་ས་ཁྱབ་རྡོ་ཁྱབ་འདྲ་པོ་ཕྱིན་བྱས། སེར་སྐྱ་ཕོ་མོ་རྒན་གཞོན་ཐམས་ཅད་ཀྱིས་སྒྲོལ་མ་རྒྱུན་དུ་ཁ་འདོན་གནང་གི་ཡོད་རེད་ལ་གཅིག་ཡི་གེ་མ་ཤེས་པ་དེ་ཚོ་ཡིན་ན་ཡང་ཁ་ལོབ་བྱས་བྱས་འདོན་གི་ཡོད་རེད། དཔེར་ན་ང་རང་ཆུང་ཆུང་སྐབས་ལ་ཡང་ཨ་མས་སྒྲོལ་མ་འདོན་གི་ཡོད་པ་དྲན་གི་འདུག་ཨ་མས་ཀྱིས་སྤྱི་བཏང་ཡི་གེ་ཀློག་ཤེས་ཀྱི་ཡོད་མ་རེད་དེ་ཡིན་ནའང་གཅིག་སྒྲོལ་མ་ཁ་ལོབ་བྱས་བྱས་ཅིག་ལྷག་བསམ་རྣམ་དག་གིས་འདོན་གི་རེད།

དེ་ལ་ཡང་ཅིག་བོད་ལས་བོད་ཀྱི་གསུང་རྒྱུན་ལ་ཡང། བོད་བརྒྱུད་ནང་པ་སངས་རྒྱས་པའི་གསུང་རྒྱུན་ལ་ཡང་ཅིག་སྒྲོལ་མ་དཀར་སྔོན་གཉིས་ཀ་འཕགས་པ་སྤྱན་རས་གཟིགས་ཀྱི་སྤྱན་གཡས་གཡོན་གྱི་སྤྱན་ཆབ་ལས་འཁྲུངས་པ་རེད་ཅེས་དེ་འདྲའི་གསུང་སྲོལ་ཅིག་ཡོད་རེད། དེ་ནང་བཞིན་རྒྱ་གར་གྱི་སློབ་དཔོན་ཨ་མོ་གྷ་བཛྲ་གིས།

དེ་ལ་ཡང་ཅིག་དད་གུས་བྱ་ཡག་གི་ལམ་སྲོལ་རུ་ཅིག་བྱུང་བ་ཡིན་ས་རེད། དཔེར་ན། མདོ་རྒྱུད་ཁ་ཤས་ཀྱི་ནང་ལོགས་ལ་ཡང་ཅིག་སྒྲོལ་མ་འཇིག་རྟེན་དབང་ཕྱུག་ཟེར་བ་དང། སྒྲོལ་མ་སྤྱན་རས་གཟིགས་ཟེར་བ་དེ་འདྲས་ཀྱི་མཚན་དེ་འདྲས་ཡོང་བསྡད་ཀྱི་འདུག་ལ། ཡང་ཅིག་སྒྲོལ་མ་འཇིགས་པ་བརྒྱད་སྐྱོབ་ཟེར་བ་དེ་མདོ་སྡེ་པད་དཀར་གྱི་ནང་ལོགས་ལ་ཡང་སྤྱན་རས་གཟིགས་འཇིགས་པ་བརྒྱད་སྐྱོབ་གསུངས་པ་དང་ཆ་མཚུངས་པ་རུ་ཅིག་དེ་འདྲས་ཅིག་ཆགས་བསྡད་ཀྱི་འདུག་དེ་ཡིན་དུས་ཙང་ད་མདོར་ན་ཅིག་ཐེག་པ་ཆེན་པོ་རྣམས་ཀྱིས་འཕགས་པ་སྤྱན་རས་གཟིགས་དེ། རྒྱལ་ཀུན་སྙིང་རྗེའི་རང་གཟུགས་ཡིན་པ་ཅིག་དེ་འདྲ་ཅིག་ངོས་འཛིན་གནང་གི་ཡོད་རེད། ད་དེ་ཉིད་སླར་ཡང་ཅིག་སྒྲོལ་མའི་རྣམ་པར་བཞེངས་པ་འདི། ད་ང་རང་ཚོར་ཡང་མཚོན་པ་ཡིན་ན་ཅིག་བྱམས་བརྩེ་དང་ལྡན་པའི་གི་ཨ་མ་རབ་དེ་འདྲ་ཅིག་གི་སྣང་བརྙན་རབ་ཅིག་ལ། གྱུར་བྱས་ཅིག་སེམས་ཐག་ཉེ་ཡོད་པ་ཅིག་དང་སེམས་ཚོར་ཆེ་ཡོད་རབས་ཅིག་དེ་འདྲའི་རབས་ཅིག་ཡོང་གི་ཡོད་རེད། ད་འདིའི་ཚོར་བ་དེ་འདྲའི་ད་ཅིག་འཛམ་བུ་གླིང་གི་ཆོས་བརྒྱུད་ཁག་མང་པོ་ཅིག་གི་ནང་ལོགས་ལ་ཡང་དེ་ཡོང་བསྡད་ཀྱི་ཡོད་རེད་དཔེར་ན་ཡེ་ཤུའི་གི་ཆོས་ལུགས་ནང་ལ་མཚོན་པ་ཡིན་ན་སྟོན་པ Jesus གི་ཡུམ་མཱ་རི་ཡཱ་དེ་ད་ཅིག་ཡང་དད་ལྡན་སྐྱེ་བོ་མང་པོ་ཅིག་གིས་དེ་ལ་ཡང་དམིགས་བསལ་གྱི་ཅིག་དད་གུས་རུ་དང་དམིགས་བསལ་གྱི་དེ་ལ་ཡང་ཅིག་བརྩི་བཀུར་རུ་ཞུས་ཡོད་པ་དེ་དང་ཆ་མཚུངས་པ་རུ་བྱས་བསམ་དྲན་གྱི་འདུག། དེ་ནས་དེ་རིང་གསུང་ཡག་གི་ཞལ་འདོན་གཉིས་པ་དེ་ཨ་ནེ་ཨོ་རྒྱན་གྱི་སློབ་དཔོན་ཆེན་པོ་པད་མ་འབྱུང་གནས་ཀྱི་གསོལ་འདེབས་རྣམ་པ་གཉིས་པོ་དེ་ཆགས་འདི་ཡོག་རེད། གསོལ་འདེབས་འདི་གཉིས་ཨོ་རྒྱན་རིན་པོ་ཆེ་གི་ཅིག་གསོལ་འདེབས་མང་པོ་ཡོད་པའི་ནང་ལོགས་ནས་ཅིག་ཁྱབ་ཆེ་ཤོས་རུ་ཅིག་ཆགས་འདི་ཡོག་རེད། ད་འདི་གཉིས་གཉིས་ཀ་ལོག་ཡིན་རྒྱུ་གཏེར་ཆོས་ཡིན་པ་རེད། ད་ག་ན་གཞི་གཅིག་དུས་སྐབས་མི་འདྲ་བ་ལ་བཏོན་པའི་གི་ཅིག་གཏེར་ཆོས་ཀྱི་དཔེ་མི་འདྲ་བ་ཡིན་ན་ཡང་མང་པོ་བཞུགས་བཞིན་འདུག་ཡིན་ན་ཡང་ད་རེས་ཀྱི་ཞལ་འདོན་ཕྱོགས་སྒྲིག་ནང་ལོགས་ལ་ཡང་བཞུགས་བཞག་པའི་གི་གསོལ་འདེབས་གཉིས་པོ་དེ་ད་དང་པོ་དཔེར་ན་གསོལ་འདེབས་བར་ཆད་ལམ་སེལ་རབ་ཅིག་མཚོན་པ་ཡིན་ན་འདི། ཨ་ནི་སྤྲུལ་སྐུ་བ་མཁལ་སྨུག་པོའི་གི་གཏེར་ནས་བཏོན་པ་དེའི་གི་དཔེ་གཞི་བཞག་བྱས་བྱས་ཕྱོགས་སྒྲིག་ཞུས་ཡོད་རེད་གཉིས་པ་འདི་གསོལ་འདེབས་བསམ་པ་ལྷུན་གྲུབ་འདི་སྤྲུལ་སྐུ་བཟང་པོ་གྲགས་པས། གཏེར་ནས་བཏོན་པ་གཞི་བཞག་བྱས་ཡོད་རེད། ད་སྤྱི་བཏང་གི་གསོལ་འདེབས་གཉིས་པོ་འདི་ཕྱིས་ཕྱིས་སུ་གཏེར་ཆེན་མཆོག་གྱུར་གླིང་པས་ཀྱི་གཏེར་ནས་བཏོན་པ་དེ་འདྲའང་ཡོད་པ་རེད་དེ་ཡིན་པས་ན་ཐོག་མར་ཅིག་གཏེར་ལས་བཏོན་གནང་མཁན་དེ་གཏེར་སྟོན་གོང་དུ་ཞུས་པ་དེ་གཉིས་ལྟ་བུ་ཅིག་ཡིན་ས་རེད་བསམ་དྲན་གྱི་འདུག་ད་ཡིན་པས་ན་ཡང་གོང་གསལ་གྱི་གཅིག་གཏེར་སྟོན་གཉིས་པོ་འདི་གཏེར་སྟོན་སྐད་གྲགས་ཅན་ལྟ་བུ་དེ་འདྲས་ཀྱི་མིན་པ་ཡིན་དུས་ཙང་ནས་དུས་རྒྱུན་ང་ང་ཚོ་གཅིག་ཕལ་ཆེར་དེ་གི་ཕ་ཇེ། གོང་གི་གཏེར་སྟོན་གཉིས་པོའི་གི་མཚན་ཡིན་ན་ཡང་ཕལ་ཆེར་གོ་མྱོང་ཐོས་མྱོང་ལྟ་བུ་ཞེ་དྲག་ཅིག་ཡོད་ཀྱི་མ་རེད་བསམ་དྲན་གི་འདུག་དེ་འདྲས་ཡིན་པ་ཡིན་དུས་ཙང་ནས་ད་གཅིག་ཁོང་རྣམ་པ་གཉིས་ཀྱི་གཅིག་གསོལ་འདེབས་རྩ་ཆེན་པོ་འདི་འདྲས་ཅིག་གཏེར་ལས་བཏོན་གནང་བའི་གི་བཀའ་དྲིན་རྗེས་དྲན་ལྟ་བུ་དེ་འདྲའི་གི་ཆེད་དུ་ཨ་ནི་ད་རེས་དེའི་ཞལ་འདོན་ཕྱོགས་བསྒྲིགས་ནང་ལོགས་ལ་ཡང་བཞག་པ་ཡིན། ཨ་ནི་དེ་ནང་བཞིན་ང་རང་གིས་ད་རེས་དུས་གོ་སྐབས་འདི་དང་བསྟུན་བྱས་རྗེས་ཨ་རྒྱ་ཡིག་ཐོག་ལ་ཡིན་ན་ཡང་འགྱུར་གསར་པ་བྱས་པ་ཡིན་དེ་ཡིན་ན་ད་དུང་གཅིག་སྤུས་དག་རུ་གཏང་དགོས་ཡ་དང་ཡག་རུ་གཏང་དགོས་ཡ་ལྟ་བུ་དེ་འདྲའི་ད་དུང་ཡིན་ན་ཁ་ཤས་ཡོད་དེ་འདྲ་ཡིན་དུས་ཙང་འདི་དག་རྗེས་མ་ཅིག། ད་ཆ་ཡོངས་རྫོགས་ཨ་ནི་ཅིག་ཡག་པོ་ལྟ་བུ་བྱུང་སོང་ན་ཨ་ནི་གཞི་ནས་ཅིག་ཡང་བསྐྱར་རྣམ་པ་ལྷན་རྒྱས་ཚོའི་སྤྱན་ལམ་དུ་ཕུལ་ཐུབ་ཡག་རེ་བ་ལྟ་བུ་ཞིག་ཡོད། ད་དེའི་ནང་ནས་ཅིག་གསོལ་འདེབས་བར་ཆད་ལམ་སེལ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་ཨ་སློབ་དཔོན་རིན་པོ་ཆེའི་གི་རྣམ་ཐར་ལ་སྦྱར་བཞག་པའི་གི་གསོལ་འདེབས་ལྟ་བུ་ཅིག་རེད་འདུག་བསམ་དྲན་གི་འདུག། ད་སྤྱི་བཏང་གི་སློབ་དཔོན་རིན་པོ་ཆེ་དེ་ཅིག་བོད་ལ་ཡང་ཅིག་ནང་ཆོས་དར་འཕེལ་ཡོང་བ་ལ་ཡང་ཅིག་མཛད་པ་ཕྱག་རྗེས་ཆེན་པོ་ཞེ་དྲག་རེད་དེ་ཡིན་པ་ཡིན་དུས་ཙང་ནས་ཅིག་བོད་བརྒྱུད་ནང་བསྟན་པའི་རྗེས་འཇུག་ཐམས་ཅད་ཀྱིས་སློབ་དཔོན་རིན་པོ་ཆེར་སྙིང་ཐག་པ་ནས་བཀའ་དྲིན་རྗེས་དྲན་ཞུ་དགོས་ངེས་ལྟ་བུ་ཅིག་རེད་དེ་ཡིན་པས་ན་ཡང་ཨ་ནེ་ཅིག་བོད་ལ་དྲིན་ཆེ་བྱས་ཀྱང་དྲིན་མ་ཚོར་གསུངས་པ་ནང་བཞིན་བྱས་ནས་རྒྱ་གར་གྱི་པཎ་གྲུབ་གཞན་དང་མི་འདྲ་བ་ཡང་སློབ་དཔོན་རིན་པོ་ཆེ་ལ་ཡག་ཅིག་བོད་ལ་ཡག་ཅིག་རྩོད་པ་དང་ཅིག་སྐུར་འདེབས་ལྟ་བུ་དེ་འདྲའི་ཞུ་བསྡད་མཁན་མང་པོ་ཅིག་བྱུང་བ་རེད་ད་དེ་འདྲའི་ཡོང་དགོས་ཡག་གི་རྒྱུ་མཚན་ལྟ་བུ་དེ་ཕྱོགས་གཅིག་ནས་ད་ཅིག་སྐུར་འདེབས་ཞུ་མཁན་ཁོ་རང་ཚོས་ཀྱི་ཅིག་ཁུངས་དངོས་རྒྱུ་མཚན་མ་ཤེས་པ་ལ་བརྟེན་ནས་བྱུང་བ་ཡིན་གྱི་རེད་ལ་ད་ཕྱོགས་གཅིག་ནས་སློབ་དཔོན་རིན་པོ་ཆེ་གི་རྗེས་འཇུག་ཁ་ཤས་ཅིག་དད་ཞེན་ཆེ་དྲགས་པ་ལྟ་བུའི་གི་དེ་འདྲའི་རྐྱེན་པས་སྐྱོན་ལྟ་བུ་ཅིག་ཡོང་བསྡད་ཀྱི་ཡོད་ས་རེད། མདོར་ན་གཅིག་སློབ་དཔོན་རིན་པོ་ཆེ་འདི་སྔ་འགྱུར་རྙིང་མ་གཅིག་པུ་ལ་ཡང་བཀའ་དྲིན་ཆེ་བ་ལྟ་བུ་དང་ཡང་ན་གཅིག་རྙིང་མ་རང་ལ་བདག་བསྡད་པ་ལྟ་བུ་དེ་འདྲས་ཀྱི་གཅིག་བཀའ་མོལ་མང་དྲགས་པ་ཡིན་ན་ཕལ་ཆེར་སྐྱོན་ཡོང་གི་ཡོད་ས་རེད། ང་ཚོའི་བོད་པའི་གི་ལབ་སྲོལ་ལ་ཡ་གཅིག་བླ་མ་ཀུན་གྱི་བླ་མ་ཉི་མ་ཀུན་གྱི་ཉི་མ་ཟེར། དེ་འདྲས་གཅིག་དཔེ་འདྲ་པོ་གཅིག་བཤད་ཡ་ཡོག་རེད་དེ་ནང་བཞིན་བྱས་བྱས། སངས་རྒྱས་གཉིས་པ་ཨུ་རྒྱན་པད་མ་འབྱུང་གནས་དེ་གཅིག་གྲུབ་མཐའ་ཕྱོགས་རེ་བ་དང་ཆོས་བརྒྱུད་ཕྱོགས་རེ་བའི་གི་བླ་མ་མ་ཡིན་པ། ང་རང་ཚོ་གཅིག་བོད་འབངས་སྤྱི་ཡི་གི་ནོར་བུ་ལྟ་བུ་ཞིག་ཡིན་པ། དེ་ང་རང་ཚོ་གཅིག་སེམས་ལ་བཞག་དགོས་ཡ་དེ་གལ་ཆེན་པོ་ཞིག་རང་རེད་བསམ་དྲན་གི་འདུག། སྤྱི་དང། སྔ་མོ་བོད་ལ་ཡང་རྒྱལ་པོ་ཁྲི་སྲོང་བཙན་འམ། ཡོངས་གྲགས་ལ་ཡང་ཅིག་སྲོང་བཙན་སྒམ་པོའི་གི་སྒམ་པོ་ཞུ་གི་ཡོག་རེད་ཁོང་གི་སྐབས་ལ་ཡང་ཐོག་མར་ཅིག་དམ་པའི་ཆོས་ཀྱི་དབུ་བརྙེས། ར་སའི་པེ་ཧར་ལ་སོགས་པ་བཞེངས། དེ་ནས་ཅིག་བཙན་པོ་ཁྲི་ལྡེ་གཙུག་བཙན་ནས། ཁྲི་ལྡེ་གཙུག་བཙན་ཞུ་གི་ཡོག་རེད་མེས་ཨག་ཚོམ་ཞུ་གི་ཡོག་རེད་དེའི་བར་དུ་གདུང་རབས་ལྔ་ཡི་རིང་ལ་ཡང་ཅིག་སངས་རྒྱས་ཀྱི་ཆོས། མཛད་པ་རེད། དེ་ནས་རྒྱལ་པོ་ཁྲི་ལྡེ་གཙུག་བཙན་སྐུ་གཤེགས་པའི་རྗེས་ལ་ཡང་ཞང་བློན་ཁ་ཤས་ཀྱི་བྱས་ངན་ལ་བརྟེན་བྱས་ནས། སྔར་བཞེངས་པའི་གི་ཅིག་དཀོན་མཆོག་གི་རྟེན་དེ་གི་དེ་བཤིགས། ད་དུང་ཅིག་ལྷོ་བལ་གྱི་ཆོས་འདི་བོད་ལ་མ་འཚམས་པ་རེད་བྱས། ཅིག་ད་ཕྱིན་ཆད་ཆོས་བྱེད་མི་ཆོག་པའི་ཁྲིམས། བཟོས་པ་དེ་འདྲས་ཀྱི་གནས་སྟངས་འདྲ་པོ་བྱུང་ཡོང་བ་རེད། ད་དེ་ནས་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་སྐུ་ནར་སོན་བྱས་དགུང་ལོ་ཉི་ཤུ་ཙམ་ལ་ཡར་ཕེབས་པའི་སྐབས་ལ་ཡག་ཅིག་ཆོས་བྱེད་དགོས་པའི་གི་རྒྱུ་མཚན་གཟིགས། བྱས་ཅིག་ཆོས་བྱེད་མི་ཆོག་པའི་ཁྲིམས་སྔར་བཟོས་བཞག་པ་དེ་གི་དེ་མེད་པར་བཟོས། ཨ་ནི་ཅིག་ནང་པའི་སློབ་དཔོན་ཡང་གདན་འདྲེན་ཞུས་རྗེས་བཙན་པོ་རང་ཉིད་ཀྱིས་ཆོས་གསན། ཨ་ནི་ནང་ཆོས་ཀྱི་ཡི་གེ་འདི་ཚོ་གཟིགས། ཨ་ད་ག་ནང་བཞིན་བོད་ལ་ཡག་ཅིག་སངས་རྒྱས་ཀྱི་ཆོས་རྒྱ་ཆེར་སྤེལ་ཡག་གི་དགོངས་པ་ཡོད་པ་ཡིན་ན་ཡང་སྐབས་དེ་ལ་ཡང་ཅིག་མི་མང་པོའི་གི་བསམ་བློའི་ནང་ལོགས་ལ་ཡང། ཅིག་ནང་པ་སངས་རྒྱས་པའི་ཆོས་དེ་བོད་ཀྱི་ཆོས་རྙིང་པ་མ་ཡིན་པ་ཡིན་དུས་ཙ་ནས། ཅིག་སྐུ་ལྷ་གསོལ་ཡག་གི་ཆོ་ག་དང་མི་མཐུན་པ་དང། ད་ག་ནང་བཞིན་ཅིག་ཐམས་ཅད་ལ་གནོད་གི་རེད་བསམ་བསམ་འདྲ་པོ་དེ་འདྲས་གི་དོགས་པ་དང། ད་ག་ནང་བཞིན་ཅིག་ལྷ་ལ་ཕོག་ཐུག་འགྲོ་གི་རེད་བསམ་པ་འདྲ་པོ་དང། ཆབ་སྲིད་ལ་གནོད་གི་རེད་བསམ་པ་འདྲ་པོ་དང། ཡང་དེ་བཞིན་དུ་ཅིག་མི་ནད་ཕྱུགས་ནད་དང་མུ་གེ་ལ་སོགས་པ་འབྱུང་གི་རེད་བསམ་པ་འདྲ་པོ་དེ་འདྲའི་གི་ཅིག་དོགས་པ་རྣམ་རྟོག་ཆེན་པོ་འདྲ་པོ་ཅིག་ཡོད་བསྡད་པ་ཡིན་པ་རེད། དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནི། རྒྱལ་པོ་ཁྲི་སྲོང་ལྡེའུ་བཙན་གྱིས་ཅིག་འ་ཞ་ལ་སོགས་པའི་གི་རྒྱལ་ཕྲན་གི་རྒྱལ་པོ་དང་ད་ག་ནང་བཞིན་ཕྱི་ནང་གི་བློན་པོ་ཐམས་ཅད་བསྐོངས་བྱས། ཚོགས་འདུ་ཆེན་པོ་ཚོགས་ནས་བཀའ་གྲོས་མཛད་པ་ཡིན་པ་རེད། བཀའ་གྲོས་མཛད་ནས་ད་གཅིག་ནས་སངས་རྒྱས་ཀྱི་བཀའ་ལུང་གི་དགོངས་པ་ག་རེ་ཡིན་པ་དེ་ལ་ཡང་དཔྱད་པ་བྱེད་ཡག་དང། གཉིས་ནས་ཅིག་ཡབ་མེས་གོང་མ་དེ་ཚོའི་གི་མཛད་པ་ལ་ཡང་དཔེ་ལེན་ཡག་དང། གསུམ་ནས་ཅིག་ནང་པའི་གི་སློབ་དཔོན་རྣམས་ཀྱི་ཅིག་ལམ་སྟོན་དང་རོགས་སྐྱོར་ལ་བརྟེན་བྱས་ནས། ད་གང་ལྟར་བརྟག་དཔྱད་ཞིབ་མོ་གནང་ནས། ཨ་ནི་སངས་རྒྱས་ཀྱི་ཆོས་དེ་བྱས་པ་ཡིན་པ་ཡིན་ན་ཅིག་སྐྱོན། མི་འབྱུང་བའི་སྟེང་དུ་ཕན་ཐོགས་ཆེན་པོ་ཡོད་པ་ཅིག་གཟིགས་བྱས། ད་ཕན་ཐོགས་དེའང་གཙོ་བོ་དེ་ཨེ་ན་ཅིག་ཕན་ཐོགས་ལྟ་བུ་རྒྱུ་མཚན་ལྟ་བུ་གསུམ་གཟིགས་པ་ཡིན་པ་རེད། དེའི་ནང་ལ་དང་པོ་དེ་ཆོས་ནས་བཤད་པའི་དོན་དག་དེ་ཚང་མ་ལོ་དོན་དག་ཡག་པོ་རྐྱང་རྐྱང་རེད་འདུག་ཨ་འདའ་ན་ཅིག་ཅིག་བླ་ན་མེད་པའི་དོན་སྒྲུབ་པ་དེ་འདྲ་ཡིན་པ་ཡིན་དུས་ཙ་ན་ཅིག་འདི་ཅིག་མཐའ་ལེགས་པ་ལྟ་བུ་ཅིག་མ་གཏོགས་པའི་མཐའ་ཉེས་པ་ཅིག་ཡོང་གི་མི་འདུག་ད་དེ་རྒྱུ་མཚན་རུ་གཅིག་རེད། ད་རྒྱུ་མཚན་གཉིས་པ་དེ་ཅིག། ང་རང་ཚོས་ཅིག་ཕུགས་ཀྱི་ཕན་བདེ་ལ་བལྟ་དགོས་པ་རེད་མ་གཏོགས་ཅིག་འཕྲལ་གྱི་གནས་ཚུལ་ཙམ་ལ་བརྟེན་ནས་ཅིག་ཆོས་བྱེད་དུ་མི་རུང་བ་བྱས་བཤད་ན། དེ། རྒྱུ་མཚན་དང་མ་འཚམས་པར་བུ་ཅིག་རེད་འདུག། བྱས་བྱས་དང་རྒྱུ་མཚན་གཉིས་པ་ལྟ་བུ་དེ་བྱས། རྒྱུ་མཚན་གསུམ་པ་དེ་ཡབ་མེས་གདུང་རབས་མང་པོའི་རིང་ལ་ཡང་ཆོས་གནང་བ་རེད་དེ། ཅིག། མ་ལེགས་པ་དང་ཅིག་སྐྱོན་ལྟ་བུ་འདི་འདྲའི་གལ་བྱུང་མི་འདུག་དེ་ནས་ཡིན་དུས་དེའི་རྒྱུ་མཚན་བསྟན་ནས་ད་རྒྱུ་མཚན་རྣམ་པ་གསུམ་གྱི་སྒོ་ནས་དཔེར་ན་ཆོས་བྱས་པ་ཡིན་ན་སྐྱོན་མེད་པ་ཅིག་གི་གྲོས་མཐུན་བྱུང་ནས་ཨ་ནི་མ་འོངས་པ་ལ་ཡང་ཅིག་སངས་རྒྱས་ཀྱི་ཆོས་ལ་ཡང་གཅེས་སྤྲས་བྱེད་ཡག་དང། སླར་ཅིག་ཆོས་བཤིག་པ་ལྟ་བུ་དེ་འདྲའི་གི་དཔེ་ལྟ་བུ་མི་འབྱུང་བའི་ཆེད་དུ་དབུ་སྙུང་བྲོ་མནའ་བོར་བའི་བཀའ་གཙིགས་ཡི་གེ་བཞག་ནས་ད་ལྟ་ཡིན་པ་ཡིན་ན་ཡང་དེའི་བཀའ་གཙིགས་ཀྱི་ཡི་གེ་དེ་འདྲ་མཇལ་ཡོད་པ་ཡིན་པ་རེད། ཨ་ནི་གཅིག་བཙན་པོའི་སྐབས་ཀྱི་ཡིག་རྙིང་དེ་ཚོའི་ནང་ལོགས་ལ་ཡང། ཨོ་རྒྱན་རིན་པོ་ཆེ་གི་མཚན་འབོད་དུས་ཙ་ན་ཨོ་རྒྱན་གྱི་པཎྜི་ཏ་གྲུབ་པ་བརྙེས་པའི་པདྨ་འབྱུང་གནས་བྱས་བྱས་ད་དེ་འདྲས་ཀྱི་མཚན་འབོད་བཞག་པ་དེ་འདྲས་ཡོང་བསྡད་ཡོད་རེད། དེ་འདྲ་ཡིན་དུས་ཙ་ན་ཨོ་རྒྱན་རིན་པོ་ཆེ་སྐབས་དེ་དུས་ཙ་ན་རྒྱ་གར་ལ་ཡང་གཅིག་གྲུབ་ཐོབ་ལྟ་བུ་མཐུ་རྩལ་ཆེ་ཤོས་རུ་ཆགས་བསྡད་ཡོད་རེད། སྐབས་དེ་ལ་ཡང་བོད་དུ་ཅིག་བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་དམ་པའི་ཆོས་སྤེལ་དགོས་དགོངས་པ་ཡིན་ན་ཡང་ཅིག་ཕྱི་ནང་གི་འགོག་རྐྱེན་མང་པོ་ཞེ་པོ་ཅིག་བྱུང་པ་དང། ད་ག་ནང་བཞིན་ཅིག་རྟགས་དང་ལྟས་ངན་ལྟ་བུ་མང་པོ་བྱུང་བ་ལ་བརྟེན་བྱས་ནས་ཨ་ནི་སློབ་དཔོན་རིན་པོ་ཆེ་གདན་དྲངས། ཨ་ནི་བོད་ཀྱི་ལྷ་སྲིན་དེ་ཚོ་དམ་ལ་བཏགས་ནས་ཅིག་རྟགས་དང་ལྟས་ངན་ཐམས་ཅད་པ་ཞི་བ་བྱས། ཨ་ནི་ད་ག་ནང་བཞིན་ཅིག་ལྷ་འདྲེ་འདི་གྲས་དེ་མི་ཁོག་ལ་ཞུགས་བཅུག་ནས་ཨ་ནེ་ཁོ་ཚོའི་ངོས་ནས་ད་ཅིག་ང་ཚོས་སྔོན་མ་དེ་བྱས་པ་དེ་འགྲིག་མི་འདུག་བྱས་བྱས་དེ་འདྲ་གི་སྐྱོན་ངོས་ལེན་བྱས་བཅུག་ནས་ད་ག་ད་མི་ཚང་མ་ལོ་ཅིག་དཔེ་ངོ་མཚར་སྐྱེས་དགོས་པ་ལྟ་བུ་ཅིག་དང་ཡིད་ཆེས་རྙེད་དགོས་པ་ལྟ་བུ་དེ་འདྲ་ཅིག་གནང་བྱས་ནས་ད་མདོར་ན་ཅིག་སྔར་གི་དོགས་པ་དང་རྣམ་རྟོག་ཚང་མ་ལོ་ཞི་བ་མཛད་པ་ལ་བརྟེན་བྱས་ནས་སྐབས་དེ་ལ་ཡང་སྐབས་དེ་དུས་ཅིག་བཙན་པོས་བོད་ལ་ཡང་སངས་རྒྱས་ཀྱི་བསྟན་པ་སྤེལ་ཡག་ལ་ཅིག། གྲོགས་དང་རོགས་སྐྱོར་མཛད་ནས་བཀའ་དྲིན་ཤིན་ཏུ་ཆེ་བ་ལྟ་བུ་དེ་འདྲའི་བྱུང་བ་ཡིན་པ་རེད། སྤྱིར་བཏང་སློབ་དཔོན་རིན་པོ་ཆེ་གི་རྣམ་ཐར་སྐོར་ལ་ཡང་ཅིག་བཞེད་ཚུལ་མི་མཐུན་པ་མང་པོ་ཞིག་ཡོང་བསྡད་ཡོད་རེད། ཡང་ཁ་ཤས་ཀྱིས་ཅིག་རྫུས་སྐྱེས་རྫུས་སྐྱེས་ཡིན་གསུང་མཁན་ལྟ་བུ་དང་ཡང་ཁ་ཤས་ཀྱིས་མངལ་སྐྱེས་ཡིན་གསུང་མཁན་ལྟ་བུ་དང། ཡང་ཁ་ཤས་ཀྱིས་ཅིག་ད་མངལ་སྐྱེས་ཡིན་ན་འགྲིག་གི་རེད་རྫུས་སྐྱེས་ཡིན་ན་འགྲིག་གི་རེད་གསུང་གསུང་མཁན་ལྟ་བུ་དེ་འདྲའི་ཡང་ཡོང་བསྡད་ཀྱི་ཡོད་ས་རེད། ཨ་ད་ན་ཞིག་བོད་ལ་ཡང་ག་ཚོད་བཞུགས་མིན་གྱི་སྐོར་ལ་ཡིན་པས་ན་ཨ་ཅིག་ཁ་ཤས་ཀྱིས་ལོ་གསུམ་བཞུགས་པ་རེད་ཟེར་རོ། ལོ་དྲུག་བཞུགས་པ་རེད་ཟེར་རོ་ལོ་བཅུ་གཉིས་བཞུགས་པ་རེད་ཟེར་རོ། ལོ་བཅོ་བརྒྱད་བཞུགས་པ་རེད་ཟེར་རོ་དེ་འདྲའི་གསུང་མཁན་འདྲ་མི་འདྲ་མང་པོ་ཡོང་བསྡད་ཡོད་རེད། ད་ན་ཞིག་གཏེར་མ་དེ་ཚོའི་ནང་ལོགས་ལ་ཡང་ཅིག་ཉུང་མཐའ་ཡང་ལོ་ལྔ་བཅུ་ནས་བརྒྱ་ལྷག་ཙམ་བཞུགས་པ་རེད་ཟེར་རོ་དེ་འདྲའི་གསུང་མཁན་མང་པོ་ཡོང་བསྡད་ཡོད་རེད། ད་དེ་རིགས་དེ་ཚང་མ་ལོག་ཅིག་དག་པའི་སྣང་བ་ལ་ཤར་བའི་ཆ་ནས་བཤད་པ་ཡིན་པས་ན་ད་ག་ཚོད་བཞུགས་པ་རེད་བཤད་ནས་གུང་སྒྲིག་བདེན་རྒན་འདྲ་པོ་ཅིག་ཡིན་པས་ན་ཅིག་དུས་ཚོད་སྔ་ཕྱི་གུང་བསྒྲིགས་ནས་བཤད་ཡོང་ན། ཅིག་འགྲོ་བ་མི་ཐུན་མོང་ལ་ཡང་སྣང་ཐུབ་པ་ཅིག་གི་ཐོག་ནས་འཇོག་དགོས་ཀྱི་ཡོད་པ་ཡིན་དུས་ཙ་ནས། ད་གཙོ་བོ་དེ་ཅིག་རྙིང་མ་བཀའ་མའི་གི་ཆོས་སྐོར་རྣམས་དང། ད་དེ་བཞིན་བོད་ཀྱི་ལོ་རྒྱུས་ཡིག་རྙིང་སྦ་བཞེད། ལ་སོགས་པ། དེ་རིགས་དེ་དག་གུང་བསྒྲིགས་ཀྱིས་ཞིབ་འཇུག་བྱས་པ་ཡིན་ན། ཅིག་ཡིད་རྟོན་འཕེར་བ་འདྲ་པོ་ཅིག་དེ་འདྲ་ཅིག་ཡོང་གི་ཡོད་ས་རེད། ཨ་ད་ན་ཞིག་དམིགས་བསལ་ཇོ་ནང་རྗེ་བཙུན་ཏཱ་ར་ནཱ་ཐའི་གི་གུ་རུའི་རྣམ་ཐར་རྒྱ་གར་མའམ་ཡང་ན་ཅིག་ཡིད་ཆེས་གསུམ་ལྡན་ཞུ་ཡག་རེད་པ་དེ་འདྲ་ཅིག་ཡོད་རེད། དེ་ཡིན་པས་ནས་གཞན་དང་མི་འདྲ་བའི་ཅིག་ཁྱད་ཆོས་ཡོད་བསྡད་པ་ཅིག་རེད་ཤག་དེ་ནས་འདི་གི་དེ་ཚང་མ་ལོག་ཡ་ཅིག་ཚང་མས་གིས་གཟིགས་ཐུབ་པ་ཡིན་པས་ན་ཨ་ནི་ཡག་པོ་ཡོང་གི་རེད་བསམ་དྲན་གི་འདུག་ད་མདོར་ན་ད་རེས། རྒྱལ་ཀུན་འཕྲིན་ལས་ཀྱི་རང་གཟུགས་རྗེ་བཙུན་སྒྲོལ་མ་དང། སྙིགས་མའི་དུས་སུ་མཁྱེན་བརྩེ་ནུས་པ་གཞན་ལས་ཁྱད་པར་དུ་འཕགས་པ། ཨོ་རྒྱན་དུས་གསུམ་མཁྱེན་པའི་གི་གསོལ་འདེབས་དང་བཅས་ནས་ད་དེ་གའི་དེ་ལ་ཡང་ཅིག་ཚང་མ་ལོག་གིས་དད་པ་མོས་གུས་དང་ལྡན་པའི་སྒོ་ནས་མཉམ་དུ་གསུང་རོགས་གནང།

སྡིག་པ་ཐམས་ཅད་བཤགས་པར་བགྱི་ཉན་ཐོས་རང་རྒྱལ་བྱང་ཆུབ་སེམས་སོ་སོའི་སྐྱེ་བོ་ལ་སོགས་པས་དུས་གསུམ་དགེ་བ་ཅི་བསགས་པའི་བསོད་ནམས་ལ་ནི་བདག་ཡི་རང་སེམས་ཅན་རྣམས་ཀྱི་བསམ་པ་དང་བློ་ཡི་བྱེ་བྲག་ཇི་ལྟ་བར་ཆེ་ཆུང་ཐུན་མོང་ཐེག་པ་ཡི་ཆོས་ཀྱི་འཁོར་ལོ་བསྐོར་དུ་གསོལ་འཁོར་བ་ཇི་སྲིད་མ་སྟོངས་བར་མྱ་ངན་མི་འདའ་ཐུགས་རྗེ་ཡིས་སྡུག་བསྔལ་རྒྱ་མཚོར་བྱིང་བ་ཡི་སེམས་ཅན་རྣམས་ལ་གཟིགས་སུ་གསོལ།

དབུ་མ་བོ་དཔལ་བཟང་གུ་རུ་པད་མ་སེ་ལྡན་དབང་ཐམས་ཅད་རིན་ཆེན་སེམས་དཔའི་ཚེ་སྐུ་གསལ་འོད་ཟེར་མདངས་དང་ལྡན་ཕྱག་གཡས་སྡེ་སྣོད་གླེགས་བམ་ནང་གཡོན་པས་ཕུར་པའི་སྤུ་ལྡན་ན་བཟའ་མོའི་ཆོས་རྣམས་ཐུགས་སྲོག་མཆོད་ཡང་ལེགས་ཤོས་རྒྱས་པའི་འབྲས་བཟང་ཐུགས་རྗེའི་བདག་ལ་བྱིན་རྒྱལ་ལོ་ཙཱ་བའི་བདག་སོགས་ལམ་སྣ་བུམ་པའི་བདག་ལ་དངོས་གྲུབ་སྩོལ་ནུས་པའི་བདག་སོགས་བར་ཆད་སོལ་ཆེའི་བར་ཆད་ཕྱི་རོལ་སོལ་ནང་གི་བར་ཆད་ནང་དུ་སོལ་གསང་བའི་བར་ཆད་དབྱིངས་སུ་སོལ།

བུམ་པའི་བདག་ལ་དངོས་གྲུབ་སྩོལ་ནུས་པའི་བདག་སོགས་བར་ཆད་སུ་ཆེ་བར་ཆད་ཕྱི་རོལ་སུ་ནང་གི་བར་ཆད་ནང་དུ་སུ་གསང་བའི་བར་ཆད་དབྱིངས་སུ་སུ་གུས་པས་ཕྱག་འཚལ་སྐྱབས་སུ་མཆིའོ། མི་ཨང་འོག་འབེན་ཚང་གུ་རུ་པདྨ་གསེར་ལྡན་འོག་གསང་བའི་མཆིམས་ཕུར་སྒྲུབ་པ་མཛེས་སྐྱེས་ངན་རྟོག་རྗེ་དངོས་གྲུབ་རྣམས་རྗེ་བློན་ཐར་པའི་ལམ་ལ་སྐུ་བདུན་གཟུགས་བོན་བརྒྱད་བསྟན་པ་ནུབ་ཆོས་སྐུ་དྲི་མེད་རིན་ཆེན་ལྡན་བཀའ་གདན་སངས་རྒྱས་ས་ལ་སྐུ་ཐུགས་རྗེའི་བདག་ལ་བྱིན་གྱིས་རློབས།

འགྲོ་དོན་རྒྱུན་ཆད་མེད་པའི་ཐུགས་རྗེ་ཅན་ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་རྒྱལ་པོ་ཁྲི་སྲོང་ལྡེའུ་བཙན་མན་ཆད་ནས་ཆོས་རྒྱལ་གདུང་བརྒྱུད་མཐའ་ལ་མ་སྟོངས་བར་དུས་གསུམ་རྒྱུན་ཆད་མེད་པར་བྱིན་གྱིས་རློབས་བོད་ཀྱི་ཆོས་སྐྱོང་རྒྱལ་པོའི་གཉེན་གཅིག་པོ་རྒྱལ་པོ་ཆོས་སྤྱོད་སྐྱོང་བའི་ཐུགས་རྗེ་ཅན་ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་སྐུ་ནི་ལྷོ་ནུབ་སྲིན་པོའི་ཁ་གནོན་མཛད་ཐུགས་རྗེས་བོད་ཀྱི་སེམས་ཅན་ཡོངས་ལ

སེམས་ཅན་སྒྱུ་ལུས་འཇིག་པའི་ནད་བྱུང་ཚེ་མི་བཟད་སྡུག་བསྔལ་ནད་ཀྱིས་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨོ་རྒྱན་སྨན་གྱི་བླ་དང་དབྱེར་མེད་པས་ཚེ་ཟད་མ་ཡིན་བར་ཆད་ངེས་པར་སེལ་ཨོ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་འབྱུང་བ་དགྲར་ལངས་ས་བཅུད་ཉམས་པའི་ཚེ་སེམས་ཅན་མུ་གེའི་ནད་ཀྱིས་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨོ་རྒྱན་མཁའ་འགྲོ་ནོར་ལྷའི་ཚོགས་དང་བཅས་དབུལ་ཕོངས་བཀྲེས་སྐོམ་སེལ་བར་ཐེ་ཚོམ་མེད།

ཨུ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས་ལམ་སྲང་འཇིགས་པའི་འཕྲང་ལ་འགྲིམ་པའི་ཚེ་བསད་ཁྱེར་ཇག་པ་ཆོམ་པོས་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨུ་རྒྱན་ཕྱག་རྒྱ་བཞི་ཡི་དགོངས་པར་ལྡན་ཙཽ་ར་མི་རྒོད་རྔམ་སེམས་བརླག་པར་བྱེད་ཨུ་རྒྱན་པད་མ་འབྱུང་གནས་ལ་གསོལ་བ་འདེབས་བསམ་པ་ལུས་མཁྱེན་འགྲོ་བར་བྱིན་གྱིས་རློབས། གང་ཞིག་གཤེད་མའི་དམག་གིས་མཐའ་བསྐོར་ནས་མཚོན་ཆ་རྣོན་པོས་འདེབས་ཤིང་ཉེན་པ་ན་ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས་ཨུ་རྒྱན་རྡོ་རྗེའི་གུར་དང་ལྡན་པ་ཡིས་གཤེད་མ་བྲེད་ཅིང་མཚོན་ཆ་འཐོར་བར

བདག་སོགས་གང་དུ་གནས་པའི་ས་ཕྱོགས་སུ་ནད་གདོན་དབུལ་ཕོངས་འཐབ་རྩོད་ཞི་བ་ཆོས་དང་བཀྲ་ཤིས་འཕེལ་བར་མཛད་དུ་གསོལ།